རྒྱལ་ཆེན་པོ་མེད་པ་ཞིག་ཡིན་པ་གཅིག་དང་ལྷག་པར་དུ་གྲྭ་ཚང་རིན་པོ་ཆེ་ལ་དེ་རིམ་བྱོན་ནས་བཀའ་དྲིན་བསམ་གྱིས་མི་ཁྱབ་པ་ཡིན་ཙ་ན་བཀའ་དྲིན་རྗེས་དྲན་གྱི་ཆེད་དུ་གསོལ་འདེབས་ཞུས་གསོལ་འདེབས་ཞུ་ཡ་དེ་ཨ་ནེ་བོད་ལུགས་བྱས་པ་ཡིན་ན་སྐུ་མདུན་དགུང་གྲངས་དགུ་བཅུ་ལ་ཉེ་བ་ཆགས་ཡོད་དུས་ཙ་ན་དེ་ཨ་ནེ་གོ་སྟོན་དང་དེ་ནས་གནམ་ལོ་གསར་པ་བཞེས་ཡ་དང་དེ་འདྲས་ཅིག་ཨ་ནེ་ད་དེ་འདྲས་ཚང་མའི་ཕུན་སུམ་ཚོགས་པ་བཅས་ཀྱི་ཆེད་དུ་ཡང་གསོལ་འདེབས་ཞུས། གསོལ་འདེབས་ཞུས་པ་ནང་བཞིན་གྱི་ཨ་ནི་ཞལ་བཞེས་ལེགས་པར་ཐོབ་ནས་ད་སང་ཉིན་འོག་ཏུ་བྱས་ནས་བརྟན་བཞུགས་དངོས་གཞི་གནང་ཡ་རེད། བཀྲུ་བཤགས་གྲྭ་ཚང་མཁན་བླ་འདུས་མང་དང་བཅས་པ་དེ་གའི་འདུ་ཚོགས་ནང་ཨ་ནི་ད་རེས་འདི་ན་རེ་ཡ་དེ་ཚོགས་ནང་ཉིན་གྱི་དགེ་འདུན་པ་ཨ་ནི་གྲྭ་ཚང་གི་ཁྱབ་ཁོངས་མ་ལག་དང་བཅས་པ་ཚང་མའི་དགེ་འདུན་པ་དེ་གའི་ཚང་མ་མཉམ་དུ་ཡོད་རེད་འོ་དེ་གས་བྱས་ནས་སང་ཉིན་ཚོགས་གནང་ཡ་རེད་ལོ།

ཨ་མི་རི་ཀ་ཡི་མངའ་སྡེ་ནིའུ་ཇར་སི་ཁྱབ་ཁོངས་ཀྱི་སྦིལ་ཝེལ་ཞེས་པའི་གྲོང་སྡེ་ཡི་སྤྱི་ཁྱབ་པ་གིས་ཕྱི་ཟླ་གཉིས་པའི་ཚེས་དགུ་གི་ཉིན་བོད་ཀྱི་རྒྱལ་དར་སྒྲེང་འཛུགས་གནང་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་ཕྱི་ཟླ་གཉིས་པ་ཡི་ཚེས་དགུ་སྟེ་བོད་ཀྱི་ལོ་གསར་གྱི་སྔ་ལོ་གནམ་གང་ཉིན་མོ་རུ་ཨ་མི་རི་ཀ་ཡི་གྲོང་ཁྱེར་ནིའུ་ཇར་སི་ཁྱབ་ཁོངས་ཀྱི་སྦིལ་ཝེལ་ཞེས་པའི་གྲོང་སྡེ་ཡི་སྤྱི་ཁྱབ་པ་སྐུ་ཞབས་མེ་ཁལ་མེ་ཧན་ལགས་ཀྱིས་ཤིང་འབྲུག་བོད་ཀྱི་ལོ་གསར་དང་བསྟུན་ནས་གྲོང་སྡེ་ལྷན་ཁང་གི་ཚོགས་ཁང་གི་མདུན་ཐོག་ཏུ་བོད་ཀྱི་རྒྱལ་དར་སྒྲེང་འཛུགས་ཀྱིས་བོད་མི་ཚོར་གདུང་སེམས་མཉམ་བསྐྱེད་གནང་ཡོད་འདུག་གནས་ཚུལ་དེ་དང་འབྲེལ་བའི་སྐོར་ནིའུ་ཇར་སི་ཁུལ་དུ་གནས་སྡོད་བོད་མི་དབྱངས་ཅན་ལགས་ཀྱིས་འདི་གའི་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་དོན་ལ།

པ་སངས་ལ་དར་ཆ་སློང་གི་ཡིན་ཟེར་དེ་འདྲས་ལབ་ཤག་འོ་དེ་འདྲས་བྱས་ཡོང་པ་རེད། ཡང་བོད་ཀྱི་ལོ་གསར་དང་བསྟུན་ནས་གྲོང་སྡེ་ལྷན་ཁང་གི་ཚོགས་ཁང་གི་ཐོག་ཏུ་བོད་ཀྱི་རྒྱལ་དར་སྒྲེང་འཛུགས་ཀྱིས་བོད་མི་ཚོར་གདུང་སེམས་མཉམ་བསྐྱེད་གནང་བ་དང། གྲོང་ཚོ་ཡི་ནང་གནས་སྡོད་བྱེད་མཁན་བོད་མི་སྤྱི་ལ་ཆེ་བསྟོད་བྱ་རྒྱུ་ཡི་ལས་དོན་སྤེལ་བ་གི་སྐབས་དེ་ལ། ནིའུ་ཡོག་གི་ནང་རྟེན་གཞི་བྱས་པའི་རྒྱ་ནག་གཞུང་ཚབ་ཁང་གི་སྐུ་ཚབ་ཝང་ཕིང་གིས། དེར་བཀག་འགོག་བྱེད་ཐབས་བྱས་ཡོད་ཀྱང་ལེགས་འགྲུབ་བྱུང་མེད་པ་རེད་འདུག

རྒྱ་ནག་གཞུང་ཚབ་ཁང་གི་སྐུ་ཚབ་ཧོང་ཕིང་གིས་གྲོང་སྡེ་ཡི་སྤྱི་ཁྱབ་པ་ལ་ཡི་གེ་ཞིག་བཏང་བ་གི་ནང་བོད་ཀྱི་རྒྱལ་དར་དེ་གིས་བཙན་བྱོལ་བོད་མི་ཡི་སྒྲིག་འཛུགས་མཚོན་གྱི་ཡོད་པ་དང་སྒྲིག་འཛུགས་དེ་ནི་ཁྲིམས་འགལ་གྱི་ཁ་བྲལ་རིང་ལུགས་པ་ཡི་ཚོགས་པ་ཞིག་ཡིན་སྐོར་དང་འཛམ་གླིང་རྒྱལ་ཁག་སུ་གཅིག་ཀྱང་དེར་ངོས་ལེན་བྱེད་ཀྱི་མེད་སྐོར་བཤད་ཡོད་པ་རེད་མ་ཟད་བོད་དེ་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་ཡིན་པ་དང་གནད་དོན་འདི་ནི་རྒྱ་ནག་རྒྱལ་ནང་གི་གནད་དོན་ཞིག་ཡིན་ལུགས་བཤད་ནས་ཨ་མི་རི་ཀ་གི་ངོས་ནས་བོད་དེ་རྒྱ་ནག་གི་ཆ་ཤས་སུ་ཁས་ལེན་བྱེད་ཀྱི་ཡོད་པ་དང་བོད་རང་བཙན་ལ་རྒྱབ་སྐྱོར་བྱེད་ཀྱི་མེད་པས། རྒྱལ་དར་སྒྲེང་འཛུགས་ཀྱི་ལས་གཞི་དེ་ཡང་བསྐྱར་བསམ་ཞིབ་བྱ་དགོས་པ་དང། ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་ལ་ཡང་བསམ་བློ་གཏོང་དགོས་ལུགས་སོགས་འཁོད་ཡོད་པ་རེད། ཡང་ཨ་རིའི་སྦེལ་ཝེ་ལི་གྲོང་སྡེ་ཡི་སྤྱི་ཁྱབ་ལས་ཁུངས་ཀྱི་ཐོག་ཁང་ལ་བོད་ཀྱི་རྒྱལ་དར་སྒྲེང་འཛུགས་བྱེད་ཐུབ་ཡོད་པ་དེ་ལ་བོད་མི་དབྱངས་ཅན་ལགས་ཀྱིས་སེམས་ཚོར་གསུངས་དོན་ལ།

ཁུལ་དེར་བོད་ཀྱི་རྒྱལ་དར་སྒྲེང་འཛུགས་ཀྱི་ལས་ཀ་འགོ་བཙུགས་མ་ཞུས་ཀྱི་གོང་ནས་ལས་ཀ་དེ་ལ་བཀག་འགོག་བྱེད་ཐབས་བྱས་ཡོད་པ་འགྲེལ་བརྗོད་གནང་བ་དང་འབྲེལ་ཁོང་གིས་ལས་ཀ་དེ་ནི་བོད་མི་རྣམས་ལ་གདུང་སེམས་མཉམ་སྐྱེད་དང། ལྷག་པར་དུ་གྲོང་སྡེ་ཡི་ཆོལ་ཁུངས་དེ་དང་འབྲེལ་བའི་མི་མང་ཚོ་ལ་ཆེ་བསྟོད་མཚོན་ཆེད་དུ་ཡིན་སྐོར་སོགས་གསུངས་ཡོད་པ་རེད་འདུག། ཁོང་གིས་ད་དུང་ཐག་གཅོད་དེ་ནི་ཆབ་སྲིད་དང་འབྲེལ་བ་མེད་ཅེས་སོགས་གསུངས་པ་དང་ཆབས་ཅིག་རྒྱ་ནག་སྐུ་ཚབ་ལ་ཡིག་ལན་ཞིག་གནང་བའི་ནང་རྒྱལ་དར་སྒྲེང་འཛུགས་ལེགས་གྲུབ་བྱུང་སོང་ཞེས་པ་དང་ལྷག་པར་དུ་ཁོང་གིས་གྲོང་སྡེ་དེ་ཡི་ནང་གི་འབོད་སྒྲ་ཚང་མ་ལ་གུས་བཀུར་འོས་ཀྱི་ཡོད་ཅེས་སོགས་གསུངས་ཡོད་པ་རེད། ཡང་རང་ལོ་བདུན་ཅུ་དོན་བཞི་ལ་སོན་པའི་གི་བོད་མི་དབྱངས་ཅན་ལགས་ཀྱིས་མཐའ་མཇུག་ཏུ་ཁོང་རང་ཉིད་ཆིག་སྟོང་དགུ་བརྒྱ་དྲུག་ཅུ་གི་སྐབས་སུ་བོད་ནས་བལ་ཡུལ་གྱི་ནང་ལ་སླེབས་པ་དང་དེ་ནས་རྒྱ་གར་གྱི་ནང་བཙན་བྱོལ་དུ་ཕེབས་པའི་གི་དཀའ་སྡུག་གི་མྱོང་བ་ཁག་ཅིག་འགྲེལ་བརྗོད་གནང་ཡོད་པ་རེད། སྤྱིར་དེ་རིང་མི་ཚེའི་གསར་འགྱུར་དེ་སྙན་སྒྲོན་དབུ་མ་བརྒྱུད་ཡིན་རྣམ་པ་ཚོས་ང་ཚོ་ལས་རིམ་ཉན་པར་བཀའ་དྲིན་ཆེ།

ཡང་སངས་རྒྱས་པད་ཀྱི་ཁྲིམས་འགལ་གྱི་ཐོག་ནས་འཛུལ་ཡོང་ས་དེ་ནི་ཨ་རི་ནང་འཚོ་སྡོད་རེ་བ་མཛད་མཁན་དེ་ཚོ་གི་ལམ་ཁ་གསར་པ་ཞིག་ཆགས་ཡོད་འདུག་ཅེས་མི་དེ་དེ་བཀོད་འདུག་ན་ནིང་ལོ་གཅིག་པོ་ནང་ཨ་རིའི་མཚོ་འགག་དང་ས་མཚམས་སྲུང་སྐྱོབ་ཁང་གིས་མེག་སི་ཀོ་བརྒྱུད་ནས་ཁྲིམས་འགལ་གྱི་ཐོག་ནས་ཨ་རི་ནང་ཡོང་མཁན་རྒྱ་ནག་གི་མི་སེར་སུམ་ཁྲི་བདུན་སྟོང་འཇུ་བཟུང་འོག་ཚུད་ཡོད་པ་དང་དེ་ནི་ཨ་རི་ནང་ཡོང་མཁན་དེ་སྔ་ཕྱི་ལོ་གཉིས་ཀྱི་སྔོན་དང་བསྡུར་ན་ལྡབ་ལྔ་བཅུ་ཙམ་ཆགས་ཡོད་པ་བརྗོད་འདུག་རྒྱ་ནག་ནས་རྒྱལ་ཁབ་གཞན་གྱི་ས་མཚམས་བརྒྱུད་ནས་ཨ་རི་ནང་ཡོང་མཁན་དེ་འདྲ་མང་པོ་རྒྱ་མི་གི་མི་སེར་ཡིན་པ་དེ་ཚོ་ཡོང་དོན་རྒྱུ་མཚན་ཅི་ཡིན་ནམ་ཁྲིམས་རྩོད་པ་དང་འགྲོ་མིའི་ཐོབ་ཐང་ལས་འགུལ་བ་དེ་བཞིན་རྒྱ་ནག་སྐོར་གི་ཉམས་ཞིབ་པ་སྐུ་ཞབས་ཐེང་པའོ་ལགས་ལ་བཅར་འདྲི་ཞུས་དུས་ཁོང་གིས་གསུངས་ན། 中国的经济环境政治环境越来越恶化། དེ་ནི་རྒྱ་ཆེ་ས་ལ་བལྟས་ན་རྒྱ་ནག་གི་དཔལ་འབྱོར་གི་ཁོར་ཡུག་དང་ཆབ་སྲིད་ཁོར་ཡུག་བཅས་ཇེ་ཞན་ཇེ་སྡུག་ཏུ་འགྲོ་ནས་མི་མང་པོ་ལ་སེམས་ཤུགས་མར་ཆག་བཞིན་པ་གི་གནད་དོན་ཡིན་ལ།

བརྗོད་ཡོད་གནད་དོན་དབྱེ་ཞིབ་པ་སྐུ་ཞབས་ཐེང་པའོ་ལགས་ལ་བཀའ་འདྲི་ཞུས་འདུག། ཁོང་གིས་ཁྲིམས་འགལ་ནས་ཨ་རི་ནང་གནས་སྤོ་མཛད་མཁན་གང་དེ་ཡོང་བསྡད་ན་ཨ་རིའི་མཐུན་རྐྱེན་སྦྱོར་འབྲེལ་གྱི་གནས་སྟངས་དེ་ལ་འདང་ངེས་མེད་པར་གནོད་འཚེ་ཡོང་གཞི་གི་ཉེན་ཁ་ཡོད་པ་ཞིག་མཐོང་གི་ཡོད་པ་དང། གང་ལྟར་ཁྲིམས་འགལ་ནས་གནས་སྤོ་མཛད་མཁན་གྱི་གྲས་སུ་མི་འདྲ་མིན་ཡོད་པ་དང། ཁག་ཅིག་དངོས་ཡོད་སྐྱབས་བཅོལ་ལ་ཕེབས་མཁན་དང་ཡང་ཁག་ཅིག་ཕྱི་ལོགས་ལ་ལས་ཀ་དང་མདུན་ལམ་སོགས་ཀྱི་གོ་སྐབས་གསར་པ་འཚོལ་ཐབས་ཆེད་དུ་ཡིན་ནའང། ནག་ཚོང་རྒྱག་མཁན་དང་ཁྲིམས་འགལ་གྱི་ནག་ཉེས་བསགས་མཁན་དེ་འདྲ་ཡང་དེ་གི་ཁྲོད་དུ་སླེབས་མཁན་དེ་འདྲ་ཡོང་མི་སྲིད་པ་མེད་པས་དངོས་ཡོད་དཀའ་ངལ་འཕྲད་མཁན་ལ་ཁྲིམས་ལྟར་གྱི་མཐུན་རྐྱེན་སྦྱར་ཐུབ་རྒྱུ་དང་དེ་བཞིན་ཁྲིམས་འགལ་གྱི་ནག་ཉེས་བསགས་མཁན་ལ་ཁྲིམས་ལྟར་གྱི་ཐག་གཅོད་ཐོབ་དགོས་པ་རེད་ཅེས་གསུངས་སོང། དེའི་ཐད་གནད་དོན་དབྱེ་ཞིབ་པ་སྐུ་ཞབས་ཁྲིན་ཁྲང་ཁྲང་གིས། རྒྱ་ནག་གི་གནས་སྤོ་བ་དེ་ཚོ་གྲངས་འབོར་གྱི་ཆ་ནས་གཞན་རྒྱལ་ཁབ་ཁག་ནས་ཡོང་མཁན་དང་བསྡུར་ན་ཉུང་ཉུང་ཡིན་པས་ཐོན་མཁན་ཚང་པོ་གི་གྲངས་འབོར་དེ་ཡིས་ཨ་རི་གི་དཔལ་འབྱོར་ལ་ཤུགས་རྐྱེན་ལས་བརྒལ་བ་ཞིག་མཐོང་གི་མེད་ཅེས་དང། ཡང་ཁོང་གིས་གནས་སྤོ་བ་སླེབས་མཁན་ཚོ་གི་གྲས་མང་ཆེ་ཤོས་གཞོན་སྐྱེས་ཡིན་པས་ཁོང་ཚོ་ཁྲལ་འཇལ་ཐུབ་ཀྱི་ཡོད་པ་དེས་ཨ་རི་ལ་ཕྱོགས་གཅིག་ནས་དཔལ་འབྱོར་ལ་ཁེ་ཕན་སྤྲད་ཀྱི་ཡོད་པ་རེད་ཅེས་དགོངས་གསུངས་སོང། ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་གི་ནང་ཨ་རིས་རྒྱ་ནག་གི་མི་སེར་ཚོ་ལ་ས་ཡ་གཉིས་དང་འབུམ་གཉིས་ཀྱི་འཕྲལ་སེལ་གྱི་ཐོངས་མཆན་བི་ཟ་སྤྲད་པ་དང།